གྲོགས་པོ་ཆུང་ཆུང་ཚོ་སྐུ་ཁམས་བཟང་ང་ནི་མོ་དོམ་ལགས་ཡིན། དེ་རིང་མོ་ལགས་ཀྱིས་ཁྱེད་རྣམ་ཚོ་ཡ་གྲ་སྒྲིག་བྱས་པའི་སྒྲུང་དེའི་མིང་ནི་ཡ། སོ་སོས་སོ་སོའི་བདག་པོ་ཡག་པོ་ཞིག་བྱེད་པ་རེད་ཟེར་བ་རེད། སྒྲུང་དེའི་ནང་དོན་ཡག་ཉེས་ག་འདྲ་ཡིན་ན་གཤམ་ལ་ཡང་མོ་ལགས་ཀྱིས་ཁྱེད་རྣམ་ཚོ་འགོ་བཙུགས་བྱས་བཤད་གི་ཡིན་ད། ང་ནི་སོ་སོ་རང་ཉིད་ཀྱི་བདག་པོ་ཡིན་ང་ར་སོ་སོས་སོ་སོ་ཡ་རྒྱུས་མངའ་ཆེན་པོ་ཡོད། ངས་ང་རའི་གཟུགས་པོ་ཡ་རྒྱུས་ཆེན་པོ་ཡོད།

ང་རས་སོ་སོའི་གཟུགས་པོས་བཤད་པའི་སྐད་ཆ་འདི་གྱད་ཡག་པོ་ཞེ་དྲག་གོ་གི་རེད། རྐང་པ་ན་བ་ཡིན་ན་ང་ངལ་གསོ་རྒྱབ་རན་པ་རེད། ཨ་སྟོང་རྒྱབ་པ་ཡིན་ན་ང་གཉིད་ཉལ་པ་རེད། གལ་སྲིད་སྣབས་རྟུག་ལུད་པ་ཡིན་ན་ང་དུག་ལོག་གོན་ཡག་སྲབ་དྲགས་པ་རེད། ངས་ད་དུང་ངའི་སེམས་ནང་ལོགས་བཤད་པའི་སྐད་ཆ་འདི་གྱད་ལས་ཡག་པོ་བྱས་གོ་གིས། མཚམས་མཚམས་ལ་ཡང་འདུག་སེ་ཡོང་གི་མ་རེད། ལབ་གིས། མཚམས་མཚམས་ལ་ཡང་རང་སྡུག་རེད་ཅེས་ཨ་ཟེར་ལབ་གིས། མཚམས་མཚམས་ལ་ཡང་རང་ཡག་པོ་ཞེ་དྲག་འདུག་ཟེར་ལབ་གིས། ང་ཡ། ཨོ། སེམས་ཁམས་འདྲ་མི་འདྲ་ཡོད་རེད། མཚམས་མཚམས་ལ་ཡང་ཁོང་ཁྲོ་ཟ་བྱས་མེ་ལྕེ་འབར་ཡོང་གིས། མཚམས་མཚམས་ལ་ཡང། སེམས་སྐྱོ་བྱས་མིག་ཆུ་ཤོར་ཡོང་གི། མཚམས་མཚམས་ལ་ཡང། དངངས་སྐྲག་ལངས་བྱས་འདར་སིག་རྒྱག་པའི། ང་དགའ་པོ་ཡོང་དུས་ཙམ་པ་གད་མོ་ཧ་ཧ་ཟེར་བགད་ཀྱི་ཡོད། ངས་ང་རའི་སེམས་ཁམས་ལ་ཡང། བདག་གཅེས་བྱས་བྱས་ག་འདྲ་བྱས་པ་ཡིན་ན་སོ་སོའི་སེམས་ཁམས་དེ་བདེ་ཐང་ཡོང་ཡག་ལ་ཡང་ཞིབ་འཇུག་ཞེ་དྲག་བྱས་པ་ཡིན། དཔེར་ཆ་བཞག་པ་ཡིན་ན་ང་ཁོང་ཁྲོ་ཟ་དུས་ངས་གདོང་པ་གདོན་འདྲེའི་གདོང་འབག་གོན་བྱས་ས་གདན་ལ་མར་ཉལ་བྱས་ང་གདོན་འདྲེ་ངས་ཁྱེད་རང་ཚོ་ཚང་མ་ལོག་བཟས་བཞག་དགོས་ཟེར་གྱི་ཡོད་འདུག་བྱེད་དུས་ཡང་ངའི་སེམས་པ་དེ་ཡང་སྐྱིད་རུ་འགྲོ་གི་ཨ་སེམས་སྐྱོ་པོ་ཡོད་དུས་ངས་ཨུས་ངུས་ཡང་མིན་ན་ཁ་ཁུ་སིམ་པོ་པ་ལགས་ཀྱི་འཁྲིས་ལ་ཡར་བསྡད་བསྡད་ཀྱི་ཡོད། མཚམས་མཚམས་ལ་ཡང་དེབ་སྒྲུང་དེབ་སྙིང་རྗེ་མོ་དེ་འདྲ་ལྟ་གི་ཡོད་འདུག་བྱས་པ་ཡིན་ན་ཡང་ཡང་ང་སེམས་སྐྱོ་པོ་དེ་དྲག་འགྲོ་གི། དངངས་སྐྲག་ལང་དུས་ངས་དབུགས་རིང་བཏང་ཡང་ཤུ་བརྒྱབ་ཡང་མཚམས་མཚམས་ནི་ཡང་ཁང་པའི་ནང་ལོགས་ཀྱི་གློག་ཚང་མ་ལོག་སྤར་བཞག་གི་ཡོད་འདུག་བྱས་ན་ཡང་ངའི་སེམས་ནང་ལོགས་ཀྱི་ཞེད་སྣང་དེ་ལས་ཡལ་འགྲོ་གི། སེམས་སྐྱིད་པོ་ཡོད་དུས་ངས་སྐད་ཆེན་པོ་ཞིག་བརྒྱབ་བྱས་གཞས་བཏང་ཞབས་བྲོ་འཁྲབ་བྱེད་ཀྱི་ཡོད། ངས་ང་རང་སོ་སོ་ལས་ཀ་ག་རེ་བྱེད་ཡག་ལ་ཡག་མཁས་པོ་ཡོད་མེད་ལས་ཧ་གོ་གི་ཡོད། སོ་འཁྲུད་ཤེས་ཀྱི་ཡོད་ཤུ་རྒྱབ་ཤེས་ཀྱི་ཡོད་ད་དུང་ལས་ཀ་གཞན་པའི་ཕྱོགས་བསྡུ་བྱེད་ཤེས་ཀྱི་ཡོད། དེའི་ནང་ལོགས་ནས་ང་རེ་མཁས་ཤོས་དེ། ཅ་ལག་བསྡུ་གསོག་བརྒྱབ་ཡག་དེ་ཡིན། ད་དུང་ངས་ང་རེ་ལས་ཀ་ག་རེ་བྱེད་ཡག་ལ་ཡག་མཁས་པོ་མེད་པ་དེ་ལས་ཧ་གོ་གི་ཡོད། ངས་ཡང་སེ་གསང་སྤྱོད་ནང་གི་གློག་བསད་ཡག་བརྗེད་འགྲོ་གི། ད་དུང་པི་སིན་གྱི་ཁ་དེ་ཡང་སེ་ཆག་འགྲོ་གི། དེའི་ནང་ལོགས་ནས་ང་ལས་ཀ་བྱེད་ཡག་དགའ་པོ་མེད་ཤོས་དེ། ཤོག་གུ་བག་ཡག་དེ་ཡིན། ཤོག་གུ་བག་ཡག་སློབ་ཚན་ཚོགས་དུས་རྟག་པར་རེ་ཞིག་ང་གཞུག་གུ་ལས་འགྲོ་གི། ཡིན་ནའི་ལས་ངས་ད་ལྟ་འབད་བརྩོན་བྱས་བྱས་སློབ་སྦྱོང་ཡག་པོ་བྱེད་དང་བྱེད་བཞིན་པའི་སྒང་ཡིན། ངས་ང་རེ་ག་རེ་དགའ་པོ་ཡོད་མེད་ཧ་གོ་གི་ཡོད། ང་རོགས་པོ་མཉམ་དུ་རྩེད་མོ་རྩེ་ཡ་དགའ་པོ་ཡོད། ཨ་མ་ལགས་ཀྱིས་བཟོས་པའི་ཞལ་ལག་དེ་ཡང་དགའ་པོ་ཞེ་དྲག་ཡོད། དེ་ནས་གཟའ་མཇུག་སླེབས་དུས་པ་ལགས་མཉམ་དུ་ཏང་གིར་ཏང་ག་འགྲོ་ཡ་ལས་དགའ་པོ་ཞེ་དྲག་ཡོད། ངས་ང་རེ་ག་རེ་དགའ་པོ་མེད་པ་དེ་ལས་ཧ་གོ་གི་ཡོད། ངས་ང་ཡ་སྐད་ཆེན་པོ་རྒྱབ་ཉན་གྱི་མི་དེ་ཚོ་ཡ་དགའ་པོ་ཅང་མེད། ཁོང་ཚོས་གུས་ཞབས་ཅང་མེད་པ་བྱས་ང་ཡ་སྐད་ཆེན་པོ་རྒྱབ་དུས་ངས་ལས་ཕར་སྐད་ཆེན་པོ་རྒྱབ་བྱས་ང་ཡ་ཨ་འདྲ་བྱེད་མ་དགོས་ཟེར་ལབ་པོ་ཡོད། ངའི་ངོས་ནས་བཤད་པ་ཡིན་ན་གཟུགས་པོ་བྱས་སེམས་ཁམས་བྱས་ཅ་ལག་བྱས་དེ་ཚོ་སྒང་ག་ལོ་གལ་ཆེན་པོ་ཞེ་དྲག་རེད་བྱས་ཙང་ངས་སྲུང་སྐྱོབ་ཡག་པོ་བྱས་བྱེད་ཀྱི་ཡིན། ང་རས་ང་རས་བདག་པོ་ཡག་པོ་ཞིག་བྱེད་ཀྱི་ཡིན་བདག་པོ་ཟེར་དེ་སོ་སོ་རང་ཉིད་ལ་ཡ་བདག་སྐྱོང་ཡག་པོ་བྱེད་ཉན་གཅེས་སྤྲས་ཡག་པོ་བྱེད་ཉན་གྱི་མི་འགན་ལེན་ཉན་ཅིག་རེད་བྱས་ཙང་ང་རས་ང་རས་བདག་པོ་བྱས་བྱས་གཞུག་གུ་ཡ་ང་ར་སོ་སོ་མི་དྲང་པོ་དྲང་བཞག་ཅིག་བྱས་གཤིས་ཀ་འཇམ་པོ་བྱས་སྙིང་རུས་ལྡན་པའི་མི་ཅིག་བྱེད་ཀྱི་ཡིན་ད་ལྟ་ངས་ད་ལྟ་ང་ར་ལས་ཀ་ག་རེ་བྱས་བོ་ཡོད་མེད་བསམ་བློ་བཏང་གི་ཡོད་གཉིད་མ་ཉལ་གོང་ལ་ཡ་སོ་བཀྲུས་པ་རེད་པས། གོས་ལོག་ལྟེབ་རྩེག་རྒྱབ་ཚར་བ་རེད་པས། དཔེ་ཁུག་ནང་ལོགས་སློབ་དེབ་བླུགས་ཚར་བ་རེད་པས། རང་ཉིད་རང་གི་བདག་པོའི་ངོས་ནས་བཤད་པ་ཡིན་ན་ང་རས་ང་རང་ལ་ཡག་ཡག་པོ་བྱེད་ཀྱི་ཡིན། འོ་ཡ། གྲོགས་པོ་ཆུང་ཆུང་ཚོ། ད་རེས་ཀྱི་སྒྲུང་འདི་ད་ག་རྫོགས་སོང་ང། ཁྱེད་རང་ཚོས་སོ་སོའི་རང་ཉིད་ཀྱི་བདག་པོ་ཡག་པོ་ཅིག་བྱེད་པའི་རེ་བ་ཡོད་ད། འོ་ཡ། ད་བཞུགས་ཨོ།